གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་རྨོ་དོམ་ལགས་ཡིན། དེ་རིང་རྨོ་ལགས་ཀྱིས་ཁྱེད་རྣམ་ཚོར་ཡར་བཤད་ཡག་གི་སྒྲུང་དེ་མིང་ལ་ཡར་གང་བྱུང་མི་གཞན་པའི་གི་ཁ་ལ་མ་ཉན་ཨ་ཟེར་གི་ཡོད་རེད། གཤམ་ལ་ཡར་རྨོ་ལགས་ཀྱིས་སྒྲུང་དེ་འགོ་འཛུགས་ཀྱི་ཡིན་ད། ལྷག་པ་སྙིང་རྗེ་མོ་ཞེ་དྲག་ཡོད་ཙང་གྲོང་པའི་ཨ་ཅག་ཕན་ཐོགས་ལགས་ཀྱིས་དགའ་པོ་ཞེ་དྲག་བྱེད་ཀྱི་ཡོད་རེད། ནམ་རྒྱུན་ལྷག་པ་མཐོང་དུས་ཨ་ཅག་ཕན་ཐོགས་ལགས་ཀྱིས་ལྷག་པ་པང་ཁའི་ནང་ལ་ཡར་ཉར་ཉར་བྱས་གདོང་སྒང་ལ་འོ་སྐྱེལ་གྱི་ཡོད་རེད། ལྷག་པའི་གདོང་སྒང་ལ་འོ་བསྐྱལ་ན་དགའ་བོ་ཅང་བྱེད་ཀྱི་ཡོད་མ་རེད་རྒྱུ་མཚན་ག་རེ་ཟེར་ན་ཨ་ཅག་ཕན་ཐོགས་ལགས་ཀྱི་མཆུ་ཏོ་སྒང་ལ་བྱུགས་པའི་ཚོས་གཞི་དམར་མོ་དེ་ལྷག་པའི་གདོང་སྒང་ལ་ཡ་པར་རྗེས་ལེན་པའི་མ་ཚད་ཁ་ཆུ་ཞེ་དྲག་ཞེ་དྲག་འགོས་ཀྱི་ཡོད་རེད་བྱས་ཙང་ལྷག་པ་ཁོང་ཁྲོ་ཟ་ཐག་ཆོད་རྗེས་ཤེལ་སྒོའི་མདུན་ལ་ཡར་ཕྱིན་རྗེས་མཆུ་ཏོ་དམར་མོའི་པར་རྗེས་དེ་ཕར་ཕྱིས་པ་རེད། དེ་ནས་ལྷག་པའི་ཨ་མ་ལགས་འཚོལ་གར་ཕྱིན་རྗེས་ཨ་མ་ལགས་ཀྱིས་ལྷག་པར་ཡར་བལྟས་རྗེས། ཁྱད་ཅང་མ་རེད་བུ། ཨ་ཅག་གིས་རང་ལ་ཡར་དགའ་པོ་ཡོད་ཙང་བྱས་པ་རེད་ཨང་གོ་ཟེར་སེམས་གསོ་བཏང་བ་རེད། ལྷག་པ་ད་དུང་ཁོང་ཁྲོ་བྱས་རྗེས་སོ་སོའི་ཁང་པའི་ནང་ལ་ཡར་འཛུལ་རྗེས་སྨྱུ་གུ་ཁྱེར་ཤོག་གུ་ཁྱེར་རྗེས་རི་མོ་འབྲི་རྩིས་བྱས་པ་རེད། དེ་དུས་གློ་བུར་ཐོབ་རྒྱག་ལ་ཡ་ནམ་རྒྱུན་དང་མི་འདྲ་བར་སྨྱུ་གུ་དེ་ཤོག་གུའི་སྒང་ལ་ཡ་སོ་སོས་འགུལ་སྐྱོད་བརྒྱབ་རྗེས་མི་ཆུང་ཆུང་ཞིག་བྲིས་པ་རེད། དེ་ནས་ཤོག་གུའི་ནང་ནས་མི་ཆུང་ཆུང་དེ་མར་ག་ལེ་ག་ལེ་ཐོན་ཡོང་རྗེས་གནམ་སྒང་ལ་ཡ་འཕུར་བ་རེད། ལྷག་པ་ཧང་སངས་རྗེས། རང་སུ་ཡིན་པ། རང་མིང་ག་རེ་ཟེར་གྱི་ཡོད་སྐད་ཆ་དྲིས་པ་རེད། མི་ཆུང་ཆུང་དེས་ངའི་མིང་ལ་ཡ

སློབ་ཚན་དེ་ཁྲིད་ཀྱི་ཡིན་ད། རང་ཡག་པོ་བྱས་ཉན་ཨ། ད་བྱས་ན་ག་དུས་མི་དགོས་ཟེར་ལབ་དགོས་རེད། ལྷག་པས་མི་ཆུང་ཆུང་ལ་ཡང་སྐད་ཆ་དྲིས་པ་རེད་མི་ཆུང་ཆུང་དེ། དཔེར་ཆ་བཞག་པ་ཡིན་ན་མི་ངོ་མ་ཤེས་པ་དེ་འདྲ་གིས་རང་སློབ་གྲྭར་ལེན་གར་ཡོང་རྗེས་རང་མོ་ཊའི་ནང་ལ་འཛེགས་ཤོག་ཟེར་དུས་རང་གིས་མི་དགོས་ཟེར་ལག་པོ་རེད། ད་དུང་མི་དེ་རང་ལ་ཡ་ཨ་མ་ལགས་ཀྱི་ཚབ་བྱས་ཨ་ཕ་ལགས་ཀྱི་ཚབ་བྱས་རང་ལེན་གར་ཡོང་བ་ཡིན་ཟེར་དུས་རང་གིས་རྩ་བ་ནས་ཡིད་ཆེས་བྱེད་རྒྱུ་ཡོད་མ་རེད་ད། འདི་ག་ངས་ཧ་གོ་སོང། ད་དུང་མི་ངོ་མ་ཤེས་པ་དེ་འདྲ་གིས་རང་ལ་ཡ་ལམ་ཁ་སྐད་ཆ་དྲིས་དེ་ནས་རང་ལ་ཡ་ལམ་ཁ་ཁྲིད་ད་ཟེར་དུས་རང་གིས་ཡིད་ཆེས་མ་བྱེད་ལ་ཧ་གོ་གི་མེད་མི་དགོས་ཟེར་ལབ་དགོས་རེད་ད་རང་མགོ་སྐོར་བཏང་བྱས་འཁྲིད་ཡག་གི་ཉེན་ཁ་ཡོད་ད། རྒྱུ་མཚན་ག་རེ་ཡིན་ན་ལམ་ཁ་སྐད་ཆ་དྲིས་པ་ག་རེ་ཡོད་རེད། ཧུམ། ལམ་ཁ་མི་རྒན་པས་མི་རྒན་པར་སྐད་ཆ་དྲིས་ན་འགྲིག་གི་རེད། གནས་ལུགས་ཡོད་མཁན་འོ་འདུག་སེ་རེད། ཡིན་གཅིག་མིན་གཅིག་ཕྲུ་གུར་ཡར་སྐད་ཆ་དྲིས་དགོས་མ་རེད། ད་དུང་མི་ངོ་མ་ཤེས་པ་དེ་འདྲ་གིས་རང་འཁྲིས་ལ་ཡ་བཅར་ཡོང་རྗེས་རང་ལ་ཡ་གཟུགས་པོའི་སྒང་ལག་པ་འཆང